ཉི་མ་གཉིས་ཙམ་གཅིག་ལ། ཆུ་ཚོད་ཁ་ཤས་དག་ཟེར་ན་མིན་འགྲོ་ཆུ་ཚོད་གཉིས་ཙམ་གཅིག་གི་རིན་གང་ལ། ཨ་ནི། སྤྱིར་ང་ཚོས་བློ་ཉེ་བ་གཅིག་ལ། དགོས་མཁོ་ཅན་གྱི་བསླབ་བྱ་ཟེར་ན་མིན་འགྲོ། རང་གི་སེམས་ནང་གི་རེ་བ་ཟེར་ན་མིན་འགྲོ་འོ་དེ་འདྲའི་ཅིག་གི་ཐོག་ནས། ཏོག་ཙམ་ཏོག་ཙམ་ཅིག་རེ་བ་རེ་ཞུ་ཡ། རྩིས་དེ་འདྲ་ཡིན། ད་ལྟ་དེ་ཉི་མ་ཁ་ཤས་ཤིག་མ་གཏོགས་དུས་ཚོད་ཞེ་དྲག་ཡོད་མ་རེད་ང་ལ། འདུག་བྱས་ཡོང་དུས་སྒང་ལ།

ཡང་ཡང་རྙེད་པ་དཀའ་ལ་དོན་ཆེ་བས་ཕྱི་བཤོལ་སྤོངས་ཏེ་སྙིང་པོ་ལོངས་ཤིག་ཨང་གསུངས་སོ། ང་ཚོས་བསམ་བློ་བཏང་དགོས་ཡ་དེ་གལ་ཆེན་པོ་ཞེ་དྲག་རེད། རེད་པ། རེད། དལ་འབྱོར་དལ་བརྒྱད་འབྱོར་བཅུ་ཚང་བའི་མི་ལུས་རིན་པོ་ཆེ་རྙེད་ཡོད་རེད་ལ་རྙེད་པ་གི་ནང་ནས་ཀྱང་ཅུང་ཟད་ཅིག་གཞན་དང་མ་འདྲ་བ། རེད་པ། འཛམ་བུ་གླིང་འདིའི་ཐོག་ལ་ཡ་མི་རིགས་བརྒྱ་ཕྲག་མང་པོ་རེད། རྒྱལ་ཁབ་ཉིས་བརྒྱ་ལྷག་ཟིན་འདུག་མི་གྲངས་དུང་ཕྱུར་དྲུག་ཅུ་རེ་བདུན་རེ་བརྒྱད་ཞིག་ནི་ད་དེང་སང་ཕལ་ཆེར་དུང་ཕྱུར་བདུན་ཅུ་ལ་ཡར་ཉེ་འགྲོ་གི་ཡོད་རེད། དེ་འདྲའི་ཅིག་གི་ནང་ལོགས་ནས་ང་ཚོ་ནང་པ་སངས་རྒྱས་པའི་ཆོས་བྱེད་མཁན་དེ་དུང་ཕྱུར་ཁ་ཤས་ཤིག་རེད། དེའི་ནང་ནས་ཀྱང་རེད་པ་བསླབ་པ་སློབ་གཉེར་བྱེད་མཁན། ནང་པ་སངས་རྒྱས་པའི་ཆོས་བྱེད་མཁན་ངོ་མ་དེ། བསླབ་པ་སློབ་གཉེར་བྱེད་མཁན་དེ་རེད་མ་གཏོགས་གཅིག་དེ་ལས་གཞན་པའི་ཆོ་ག་ཙམ་ཞིག་དང། ཡང་ན་གཅིག་འཁྲབ་སྟོན་ཙམ་ཞིག་རེད་པ་མང་ཆེ་ས་ཅིག་ཆོས་ལུགས་ཀྱི་འཁྲབ་སྟོན་པ་རེད་འགྲོ་གི་ཡོད་རེད་མ་གཏོགས་ཆོས་ལུགས་པ་ངོ་མ་དེ་ཆགས་ཀྱི་ཡོད་མ་རེད། དེ་གནད་འགག་དེ་ང་ཚོས་ཡིན་གཅིག་མིན་གཅིག་ཧ་གོ་དགོས་ཀྱི་ཡོད་རེད། ཆོས་ལུགས་ཀྱི་འཁྲབ་སྟོན་པ་ཟེར་དུས་སྒང་ལ། རེད་པ་དེང་སང་གི་དུས་ཚོད་ལ་ཡང་བོད་ལ་ད་སློབ་སྦྱོང་བྱེད་ཡ་གི། བཀའ་པོད་ལྔ་གིས་གཙོས་བྱས་པའི་མདོ་སྔགས་རིག་གནས་དང་བཅས་པ། འཆད་ཉན་དང། ཉམས་བཞེས། འཛམ་བུ་གླིང་གི་ཐོག་ནས་བཤད་ན་བླ་ན་མེད་པ་གོང་ན་མེད་པ་ཅིག་ཡོད་རེད་མ་གཏོགས། དེ་ལས་གཞན་པའི་རྒྱལ་ཁབ་གཞན་དག་དང་ས་གནས་གཞན་དག་མང་ཆེ་ས་གཅིག་ལ། ཆོས་ལུགས་པ་མ་རེད་ཆོས་ལུགས་ཀྱི་འཁྲབ་སྟོན་པ་རེད། ཆོས་བྱེད་ཟེར་ལབ་དུས་སྒང་ལ་མཆོད་པ་འདྲ་གཅིག་ཕུལ། སྐུ་འདྲ་འདྲ་གཅིག་བཤམས། ད་ག་རང་གི་དེ་གི་དོན་དེ་ནི་སྔོན་ཆད་འདི་འདྲས་བྱེད་ཀྱི་རེད་ཟེར་ལབ་བྱས་རྒྱུ་མཚན་བཤད་ཡ་གང་ཡང་མེད་པ། སྒྲུབ་བྱེད་བཀོད་ཡ་གང་ཡང་མེད་པའི་ཐོག་ནས་འདུག་བྱས་ནས་ཨ་རི་འོ་རི་བྱས་ནས་བསྡད་ཡོད་རེད། བསྡད་པ་མ་ཟད་དེ་ལ་དཔག་པའི་གི་ཅིག་དཔལ་འབྱོར་གི་བསྡུ་རུབ་བྱེད་ཡ། དེ་ལ་དཔག་པའི་ཐོབ་ཐང་གི་རྩོད་ལེན་བྱེད་ཡ། དེ་ལ་དཔག་པའི་དབང་ཆ་གི་འཕྲོག་རྩོད། དབང་ཆ་གི་ཡང་འཐབ་རྩོད་བྱེད་ཡ། དེ་ཚོ་གི་རིགས་དེ་ཡོངས་སུ་རྫོགས་པ་དེ། ཆོས་ལུགས་ལ་བརྟེན་པའི་སྡིག་པ་མཁན་པོ་ཅིག་རེད་མ་གཏོགས། ཆོས་ལུགས་པ་ངོ་མ་ཅིག་ཆགས་ཀྱི་ཡོད་མ་རེད། དེ་ང་རང་ཚོ་ཚང་མས་མཁྱེན་དགོས་ཀྱི་རེད། ད་འོ་ན་དེ་ལས་ལྡོག་སྟེ། དཔེར་ན། ང་ཚོ་རྣམ་པ་ཚོ་འདི་ན་ལ་ཡར་བཞུགས་བསྡད་མཁན་གྱི་རིགས། མང་པོ་ཅིག་དེ་ག་རེ་རེད། བསླབ་པ་སློབ་གཉེར་རྒྱབ་བྱས། དེའི་ཐོག་ལ་ཡང་དཔེ་དངོས་ཤུགས་བརྒྱུད་གསུམ་ནས་དཀའ་ལས་དཔག་ཏུ་མེད་པ་བྱས། སྦྱོང་བསྡད་པ་འདི་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་འཛིན་སྐྱོང་ངོ་མ་དེ་རེད། སློབ་དཔོན་དབྱིག་གཉེན་གྱིས་གསུངས་འདུག་བ། སྟོན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ། དེ་འཛིན་བྱེད་པ་སྨྲ་བྱེད་པ་སྒྲུབ་པ་བྱེད་པ་ཁོ་ན་ཡིན་ལབ་དེ་དོན་ལ་སྨྲ་བ་བྱེད་པ་དང་སྒྲུབ་པ་བྱེད་པ་གཉིས་ལ་ཡང་གྲངས་ངེས་པ་བཞག་ཡོད་རེད། དེ་འཛིན་བྱེད་པ་སྨྲ་བྱེད་པ་སྒྲུབ་པ་བྱེད་པ་ཁོ་ན་ཡིན་གསུངས་ཡོང་དུས། ལུང་གི་བསྟན་པ་ཨ་ནི་འཆད་རྩོད་རྩོམ་གསུམ་གྱི་སྒོ་ནས་སྨྲ་བ་བྱེད་མཁན་དེ་ལ་ཡང་ལུང་གི་བསྟན་པ་འཛིན་པ་ཟེར་གི་རེད། རྟོགས་པའི་བསྟན་པ། ལུང་གི་བསྟན་པའི་ནང་ལོགས་ལ་ཡང་ནང་དོན་གང་ཡིན་པ་བསླབ་པ་གསུམ་པོ་དེ་རང་གི་རྒྱུད་ལ་སྒྲུབ་པར་བྱེད་མཁན་དེ་ལ་རྟོགས་པའི་བསྟན་པ་འཛིན་པ་ཟེར། དེ་ལས་ལྷག་པའི་བསྟན་པ་འཛིན་ཚུལ་ཅིག་མེད་པ་རེད་གདའ། དེ་མཁྱེན་དགོས་ཀྱི་རེད། ང་རང་ཚོ་བོད་ལ་ཡང་རྒྱལ་ཁབ་གཞན་དག་དང་ཐོབ་ཐང་གཞན་དག་གི་ཐོག་ནས་ཤན་ཞུགས་ནས། སངས་རྒྱས་ཀྱི་བསྟན་པ་འཛིན་ཟེར་ལབ་དུས་སྐུ་འདྲ་བཞེངས་རྒྱུ་འདྲ་བོ། ལྷ་ཁང་བཞེངས་རྒྱུ་འདྲ་བོ། དེའི་ཐོག་ལ་འགྲན་རྩོད་བྱེད་ཡ་འདྲ་བོ། དེ་འདྲའི་གཅིག་གི་ཐོག་ལ་ཡ་རྒྱབ་སྤྲོ་རྒྱབ་སྤྲོ་བྱས་ནས། དེང་སང་གི་དུས་ཚོད་ལ་དངོས་གནས་ཡིན་ད། ས་ཆ་སྟོད་སྨད་བར་གསུམ་ཐམས་ཅད་ལ་ཡ། ཅིག་སྐུ་འདྲ་བཞེངས་ཡ་ལ། དཔེ། ཅིག། འགྲན་རྩོད་བྱེད་པ་ལྟ་བུ། ལྷ་ཁང་བཞེངས་ཡ་ལ་འགྲན་རྩོད་བྱེད་ཡ་ལྟ་བུ། ལྷ་ཁང་ཆེ་ཆུང་གི་ཚད་ལ་ཡར་འགྲན་རྩོད་བྱེད་པ་ལྟ་བུ། དེ་ནི་ང་ཚོའི་ལྷ་ཁང་ལས་ཁོང་ཚོའི་ལྷ་ཁང་རྫིག་པ་ཡོད། ཁོང་ཚོའི་དེ་ཁྲི་བདུན་བརྒྱ་རེད་ངའི་དེ་ཁྲི་སྟོང་ཕྲག་གཅིག་རེད། ཁོའི་དེ་ཁྲི་སྟོང་ཕྲག་གཉིས་རེད་དེ་འདྲས་བྱས་ནས་ཅིག་པད་ཤག་གི་ཐོབ་ཐང་ལ་ཡར་རིན་ཐང་བརྒྱབ་ནས་ནང་པ་སངས་རྒྱས་པའི་ཆོས་འཛིན་སྐྱོང་བྱེད་ཀྱི་ཡོད་པ་ལྟ་བུ་མང་པོ་ཞེ་དྲག་རེད། ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་འཛིན་སྐྱོང་དངོས་གནས་དྲང་གནས་དེ་ཆགས་ཡོད་མ་རེད། ལྷ་ཁང་བཞེངས། སྐུ་འདྲ་བཞེངས་དེ། སློབ་གཉེར་བའི་མཐུན་རྐྱེན། ནང་པ་སངས་རྒྱས་པའི་ཆོས་བཤད་སྒྲུབ་ཀྱི་འཆད་ཉན་གྱི་མཐུན་རྐྱེན། སྒྲུབ་པ་ཉམས་བཞེས་ཀྱི་མཐུན་རྐྱེན་ཆ་རྐྱེན་དུ་སོང་ཡོད་ན། སངས་རྒྱས་ཀྱི་བསྟན་པ་འཛིན་པའི་ཡན་ལག་རེད། དེ་སོང་མེད་པ་བྱས། དང་དུས་དུས་དགོན་ལ་དབང་ཆ་འཕྲོག་རྩོད་ཀྱི་དང་ཐོབ་ཐང་འཕྲོག་རྩོད་ཀྱི་ཐོག་ལ་ཡང་ཕྱིན་པ་ཡིན་ན། རྩ་བ་ཉིད་ནས་སངས་རྒྱས་ཀྱི་ཆོས་ད་ཕར་བཞག་དང་ཆོས་ཀྱི་དགྲ་རེད་ཟེར་ལ་ན་འགྲིག་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ང་རང་ཚོས་ག་དུས་ཡིན་ན་རྣམ་པ་ཚོ་རྗེས་མ་ག་རེ་ཆགས་ཀྱི་རེད་ཟེར་ལ་ན། དགོན་པ་རེ་རེ་དང་སྡེ་ཚོ་རེ་རེ་གི་འགོ་དཔོན་ཆགས་ཡོང་གི་རེད།

ང་ཡང་མིན་མདོག་མདོག་ཁོ་ཡང་མ་རེད་མདོག་མདོག་ངས་འཇོན་གི་མ་རེད་མདོག་མདོག་ཁོས་བྱེད་གི་མ་རེད་མདོག་མདོག་དེ་བྱས་ན་རང་གིས་རང་སྨད་ར་བཏང་པ་རེད་མ་གཏོགས། རང་གིས་རང་ལ་ཡང་ནི་མཐོང་ཆུང་བཏང་པ་རེད་མ་གཏོགས་ནུས་པ་བརྒྱ་ཆ་བརྒྱ་ཐམ་པ། མ་འོངས་པ་ལ་ཁྱེད་རྣམ་པས་བྱེད་ཀྱི་རེད་པ། འདི་ག་རེ་རེད་ཟེར་ན་དགོན་པ་དང་སྡེ་བ་ཡོངས་རྫོགས་ཀྱི་མི་གི་ཕུད་ལྟ་བུ་དེ་ཚོ་གང་ག་ཁྱེད་རྣམ་པ་རེད། དེའི་ནང་ནས་ཀྱང་རིག་གནས་པ་རེད། སློབ་སྦྱོང་བྱེད་མཁན་ཚོ་རེད། དེ་ཡིན་པ་སོང་ཙང་རེ་བ་བཅོལ་ས་ཉག་གཅིག་དེ། དུས་རྒྱུན་དུ་ངས་བཤད་གྲྭ་གི་ནང་ལ་ཞུ་གི་ཡོད། རེ་བ་བཅོལ་ས་ཉག་གཅིག་དེ་ང་རང་ཚོའི་སློབ་གཉེར་བ་དེ་ཚོ་རེད། སྐྱ་བོ་གི་ནང་ནས་བཤད་ན་སློབ་གྲྭ་བ་དེ་ཚོ་རེད། གྲྭ་པ་གི་ནང་ནས་བཤད་ན་སློབ་གཉེར་བ་དེ་ཚོ་རེད་མ་གཏོགས། དེ་ལས་གཞན་པ་གཅིག་གིས་འཛིན་སྐྱོང་བྱེད་ཐུབ་ཀྱི་མ་རེད། དེ་འདྲ་ཡིན་པ་སོང་ཙང། ཨ་ནི་ཁྱེད་རྣམ་པས་བསླབ་པ་སློབ་གཉེར་གྱི་ཐོག་ལ་ཡ་ཧ་ཅང་གི་གལ་ཆེན་དོན་ཆེན་དུ་བརྩིས་ནས། ང་ཚོའི་དངོས་གནས་དྲང་གནས། མཐུན་རྐྱེན་འཛོམས་པའི་སྐབས། ད་ལྟ་དེའི་ནང་དུ། དལ་བའི་རྟེན་ཐོབ། རྒྱལ་བའི་བསྟན་དང་མཇལ་ཟེར་ནས། ད་སངས་རྒྱས་ཀྱི་བསྟན་པ་དེ་དང་མཇལ་སོང་བ་རེད། ཁ་ཤས་ཀྱིས་རིན་ཐང་མི་འདུག་ཟེར་གྱི་རེད། ཁ་ཤས་ཀྱིས་རིན་ཐང་འདུག་ཟེར་གྱི་རེད། ཡིན་ན་ཡང་ང་ཚོས་འཇིག་རྟེན་གཏམ་གྱི་དཔེ་ཅིག་ཡོད་རེད། གྲོང་སྟོད་ཨ་མ་རྒད་པོས་ཨ་ཕ་རྒད་པོས་ཁེ་འདུག་ཟེར་གྲོང་སྨད་ཨ་མ་རྒན་མོས་ཕམ་འདུག་ཟེར་ཕོ་རང་རང་རང་གི་རང་ཚོད་ཅིག་ཡོད་ཟེར་གྱི་རེད། དེ་ནང་བཞིན་ང་རང་ཚོ་ཡང་རང་རང་སོ་སོས་ཀྱི་རང་གི་རང་ཚོད་ཅིག་བཟུང་ནས། རང་གི་ནུས་པ་ཅིག་བཏོན་བྱས། སངས་རྒྱས་ཀྱི་བསྟན་པའི་སྙིང་པོ། དམ་ཆོས་འདུལ་བ་ནས་འགོ་བཙུགས་ནས་རང་རང་སོ་སོའི་སྡོམ་ཁྲིམས་ལ་ཡང་བདག་པོ་རྒྱག་ཡ། ལྷག་པར་དུ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང། བཀའ་འགྱུར་པོ་ཏི་བརྒྱ་དང་གསུམ། དེའི་རྗེས་འབྲང་གི་རྒྱ་གར་མཁས་པའི་གཞུང་ལུགས། བསྟན་འགྱུར་པོ་ཏི་ཉིས་བརྒྱ་དང་བཅོ་ལྔ། དེའི་ཨ་ནི། དགོངས་འགྲེལ་གྱི་ཚུལ་འདི་ལ་ཡང་ས་དགེ་བཀའ་རྙིང་རང་རང་སོ་སོའི་མཁས་གྲུབ་འདི་ཚོ་གིས་གསུངས་བཞག་པ་ད་ལྟ་དེབ་ཐོག་ལ་འཁོད་བཞག་པ་དེ་ཁྲི་གཅིག་དང་ལྷག་ཙམ་ཡོད་རེད། དེ་ཚོ་ཡོངས་རྫོགས་ཀྱི་དགོངས་དོན་དེ་སྙིང་པོ་བསྡུས་ན་བཀའ་པོད་ལྔ་གི་ནང་འདུ་གི་ཡོད་རེད། དེ་ཚོ་གི་ཐོག་ལ་ཡང་དངོས་གནས་དྲང་གནས་ཚིག་རེ་དང་འབྲུ་རེ་རེ་ལ་ཡང་དོ་སྣང་དང་མཐོང་ཆེན་བྱས་ནས། སློབ་སྦྱོང་བྱེད་དགོས་ཡ་གལ་ཆེན་པོ་རེད། དེའི་མ་ཚད་ཀྱི་མཚན་ལྡན་གྱི་དགེ་བའི་བཤེས་གཉེན་ཟེར་ནས་ང་དང་ང་ལྟ་བུ་གཅིག་ལ་ཞེ་བོ་གཅིག་གི་མཚན་ཉིད་དང་ལྡན་པ་བརྩི་ཡོང་ཡ་ཡོད་ན་མེད་ན་མི་ཤེས། ཡིན་ན་ཡང་ལོ་ངོ་ཉི་ཤུ་རྩ་གྲངས་གཅིག་གི་རིང་གང་ལ་ནང་པ་སངས་རྒྱས་པའི་ཆོས་ལུགས་དེ་ལ་ཉིན་དང་མཚན་མཚན་ནས་རྒྱུན་མཐུད་ནས་སློབ་སྦྱོང་བྱས་ཡོད་རེད། སློབ་སྦྱོང་བྱས་པ་དེ་ཤུགས་ཆེན་པོ་བྱས་ཡོད་རེད། ང་ཚོས་བཀའ་བཀོད་ལ་གཟིགས་ཀྱི་ཡོད། མཐོ་རིམ་སློབ་གྲྭ་གི་སློབ་མ་འདི་ཚོ། ཨ། ལོ་གཅིག་གཅིག་གཅིག་གིས་བྱས་པ་ཡིན་གཉིས་གཉིས་གཉིས་བྱས་པ་ཡིན་ཟེར་ཏེ་ཁྱོད་རང་ཚོ་ཆུང་ཆུང་རེད་ཟེར་གྱི་ཡོད། རྒྱུ་མཚན་ག་རེ་རེད། ཞོགས་ཀས། ཨ་ནི་ནམ་ལངས་ཡ་ལངས་གའི་རེད་དུས་ཡར་ལངས་ཅིག་ལྷོད་ལྷོད་ཞིག་ཕྱིན། སློབ་གྲྭའི་ནང་ལ་སླེབས་དུས་རྩེད་མོ་རྩེ་ཡ་དུས་ཚོད་ག་ཚོད་རག་རག་བལྟས། དེའི་བར་རག་ལ་བར་སེང་འདྲ་བོ་བྱུང་སོང་ན་བུ་བུ་མོ་མཉམ་དུ་འགྲོ་ཡག་གི་ཐབས་ཤེས་འདྲ་བོ་བཏང། དགོང་དག་ཆུ་ཚོད་གང་ལ་གང་འཚམ་ཞིག་བརྒལ་ཚར་དུས་ཚོད་སླེབས་ཚར་དུས་གོང་ལ་བརྙན་འཕྲིན་བལྟ་མ་ཐུབ་ནས་བསྡད་བསྡད་ཡ། ཇ་ཁང་ནང་ལ་འགྲོ་མ་ཐུབ་ནས་བསྡད་དེ་ཡ། ཆང་ཁང་ནང་ལ་འཁྱམ་མ་ཐུབ་ནས་བསྡད་དེ་ཡ་ཁོང་ཚོའི་སློབ་སྦྱོང་བྱེད་སྟངས་དེ་འདྲ་ཞིག་རེད། ང་ཚོའི་སློབ་སྦྱོང་བྱེད་སྟངས་དེ་འདྲ་ཅིག་མེད། ཞོགས་ཀས་ཆུ་ཚོད་ལྔ་བ་ནས་ལངས་བྱས། ཉིན་གུང་གི་སྐབས་ཁག་ལ་ཡ། རྒྱ་གར་ལ་གཉིད་ཁུག་ཡག་གི་དུས་ཚོད་ཞེ་དྲག་ཡོད་རེད། ཚང་མ་གཉིད་ཅིག་ཁུག་གི་རེད། ང་ཚོ་པས་སྐར་མ་ཁ་ཤས་ལ་ཡ་ཁུག་ཡག་གི་བསམ་བློ་བཏང་བྱས་གཉིད་མ་ཁུག་ན་བསྡད་ཐུབ་གི་ཡོད་མ་རེད་མང་ཆེ་ས་ཅིག་སྐར་མ་ཁ་ཤས་ལ་ཡ་ཚོད་འཛིན་བྱས་ནས། དགོང་དག་ཆུ་ཚོད་བཅུ་གཉིས་ཀྱི་བར་དུ། རྩོད་པ་བརྒྱག་ས་ལ་རྩོད་པ་བརྒྱབ། ཉན་ས་ལ་ཉན། ཁྲིད་ས་ཁྲིད་ས་ལ་སྦྱང་ས་ལ་སྦྱངས། ཐ་ན་དེའི་བར་སེང་གི་སྟོང་པ་ཅིག་སླེབས་སོང་ན་ཡི་གེ་བྲི་ཡ་དབྱིན་ཇི་སྦྱངས་བྱས། ཞེ་དྲག་གི་ཨུ་ཚུགས་རྒྱག་བྱས། འོ་འདི་འདྲའི་བྱས་ནས་སློབ་སྦྱོང་བྱས་པ་ཅིག་རེད་རྣམ་པ་ཚོས་ཡང་འདི་དང་འདི་མཚུངས་ཀྱི་བྱས་ནས་སློབ་སྦྱོང་བྱས་ནས་འགྲོ་དགོས་ཀྱི་རེད་མ་གཏོགས། རང་གིས་རང་བསམ་གཞིག་མ་བཏང་བ་བྱས་ནས། སློབ་སྦྱོང་བྱེད་ཡ་གང་ག་ཁྲལ་ལྟ་བུ་ལ་བརྩིས་ན། ང་ཚོས་ནི་སློབ་སྦྱོང་དེ་མཐའ་ཕྱིན་པ་ཅིག་ཡོང་གི་མ་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་ཁུར་དུ་མ་སོང་པར་རྒྱན་དུ་སོང་བ་ཟེར་གི་རེད། དངོས་གནས་དྲང་ནས་དེ་འདྲ་ཅིག་རེད། ང་འདི་བླ་མ་དགོན་པའི་གི་ཁྲིམས་རེད་བསམ་བསམ་འདྲ་བོ། དགེ་རྒན་རྣམ་པས་བཀའ་བཀྱོན་གནང་ཡོང་གི་རེད་བསམ་བསམ་འདྲ་བོ། བཤད་གྲྭ་གི་ཨ་ནི་ཅིག་སྒྲིག་འཛུགས་བཏང་མཁན་རྣམ་པ་ཚོས་གི་ཨ་ནི་བཏང་གི་ཞེས་ཀྱི་བསྡད་བཅུག་གི་མ་རེད་བསམ་བསམ་འདྲ་བོ། ཁྲལ་འདྲ་བོ་ལྟ་བུ་རྩ་བ་ཉིད་ནས་མ་བརྩིས། ས་འདི་ལ་བཞུགས་ཚར། གྲྭ་པ་བཟོས་ཚར། སློབ་གཉེར་ལ་ཞུགས་ཚར། རེད་པ། ང་ཚོས་འཇིག་རྟེན་གཏམ་དཔེ་ལ་ཡ། ས་ནག་པོ་ལ་འདོམ་འཇལ་སྤྲིན་དཀར་པོ་ལ་ཐོ་བཙུགས་བྱས་ས་ཐག་རིང་ཐུང་ག་ནས་ཡིན་ན་འདི་ལ་སླེབས་ཚར། སླེབས་པ་མ་ཟད་དང་དུ་བླངས་ཚར། ད་དངོས་གནས་དྲང་ནས་ང་ཚོའི་གི། ཨ་ནི། མེ་སྤར་ས་དེ་ནི་ས་ཚིག་དགོས་རེད། དེ་འདྲ་ཡིན་པར་སོང་ཙང་སློབ་སྦྱོང་གི་ཐོག་ལ་ཡང་ངེས་པར་དུ་རེ་བ་མཚན་ལྡན་ཞིག་དང་བཅས་ནས་རང་རང་སོ་སོའི་དགེ་རྒན་གྱི་མཐུན་རྐྱེན་འཛོམས་པ། བཞུགས་ས་གྱི་མཐུན་རྐྱེན་འཛོམས་པ། ཆོས་ར་འཚོགས་རྒྱུ་གི་མཐུན་རྐྱེན་འཛོམས་པ། རྩོད་པ་རྒྱག་ཡག་གི་གོ་སྐབས་ཡོད་པ། སློབ་སྦྱོང་བྱེད་ཡག་གི་དུས་ཚོད་ཡོད་པ། འདི་འདྲའི་ཅིག་འཛོམས་ཡོང་དུས་གོང་ལ་ད་ངེས་པར་དུ་རང་གིས་རང་འཕྲོ་བརླག་བཏང་རང་གི་དུས་ཚོད་གསེར་ལྟ་བུ་དེ་རང་གིས་མེད་པ་བཟོས་ན། མ་འོངས་པ་ལ་ཡང་འགྱོད་པ་གཏིང་ནས་སྐྱེ་ཡག་ཅིག་ཆགས་ཡག་གི་ཉེན་ཁ་ཆེན་པོ་ཡོད་རེད། དེ་འདྲ་ཡིན་པར་སོང་ཙང་ཚང་མས་གཟབ་གཟབ་གཟིགས་གཟིགས་བྱས་ནས་སློབ་སྦྱོང་གི་ཐོག་ལ་ཤུགས་རྒྱབ་དགོས་ཀྱི་འདུག་དེ་ནས་དོན་ཚན་གལ་ཆེ་ཤོས་གཅིག་ལ་ང་ཚོས་སློབ་སྦྱོང་བྱས་ཟེར་ལབ་དུས་ད་དུང་དེའི་ཐོག་ལ་མི་གཞི་ཡག་པོ་ཅིག་ལབ་ཡ་དེ་གལ་ཆེན་པོ་མཐོང་གི་ཡོད། དེང་སང་གི་དུས་ཚོད་ལ་ཡང་ང་ཚོས་དོ་སྣང་བྱེད་དགོས་ས་དེ་ཀུན་སྤྱོད་དང་ཤེས་ཡོན་གཉིས་རེད། འཛམ་གླིང་ཡོངས་རྫོགས་ཀྱི་འགྲན་བསྡུར་དེའི་ཐོག་ལ་བྱེད་ཀྱི་ཡོད་རེད། ཀུན་སྤྱོད་ཡག་པོ་གཅིག་དང་དེའི་ཐོག་ལ་ཤེས་ཡོན་ཡག་པོ་གཅིག། ཀུན་སྤྱོད་ཡག་པོ་མེད་པ་ཆགས་བྱས། ཤེས་ཡོན་ཡོད་ན། ཨ་ནི། འཛམ་བུ་གླིང་གི་ཐོག་ལ་ཡ་ཚན་རིག་གི་མཁས་པ་ཆེན་པོ་ཡིན་པ་གང་ཞིག་ལ་མི་གསོད་ཡག་དང་གཏོར་ཡག་གི་མཚོན་ཆ་བཟོ་མཁན་གྱི་བཟོ་འདྲ་པོ་ཆགས་འགྲོ་གི་རེད། ཤེས་ཡོན་དེ་བེད་སྤྱོད་ལོག་པར་བཏང་ཡོང་དུས་གོང་ལ་ཧ་ཅང་གི་ནུས་ཤུགས་ཆེན་པོ་ཡོད་རེད། དེ་ཡིན་པ་སོང་ཙང་ཀུན་སྤྱོད་ཡག་པོ་ཅིག་དགོས་ཀྱི་ཡོད་རེད། ལྷག་བསམ། དྲང་བདེན། ཀུན་སྤྱོད་དེ་ཡང་ཡག་པོ་ཞེ་པོ་ཅིག་ཡོད་ན། ཤེས་ཡོན་མེད་པ་ཡིན་ན་བཟོ་བཟང་རང་རེད། ནུས་པ་གང་ཡང་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་ཀུན་སྤྱོད་དང་ཤེས་ཡོན་གཉིས་ཟུང་འབྲེལ་དུ་དགོས་ཀྱི་འདུག་དེའི་ནང་ནས་ང་ཚོས་ད་ལྟ་ཤེས་དགོས་ཡག་ཅིག་ལ་ཀུན་སྤྱོད་ཀྱི་ཐོག་ནས་བསམ་བློ་གཏོང་ན། ང་ཚོས་ཟ་མ་ཟ་ལུགས་གོན་རྒྱུ་གོན་ལུགས་ནས་བཟུང་སྟེ། འགྲོ་བ་མི་ཡི་སྤྱོད་ཚུལ་དང་མཐུན་པ། དགོན་པ་སོ་སོའི་གི་ཚོགས་གཏམ་གི་ནང་ལ་ལབ་གི་རེད་བ། ཕྱི་སྐལ་ལྡན་དང་བ་འདྲེན་པའི་མིག་རྒྱན། ནང་འབྱོར་ལྡན་བསོད་ནམས་བསགས་པའི་ཞིང་ས་ཟེར་དུས་གོང་ལ་ཁ་ཙམ་ཚིག་ཙམ་དུ་ལུས་ན་འགྲིག་གི་མ་རེད། མི་སུ་དང་སུས་མཐོང་སོང་ན། ཟ་མ་ཟ་དུས། གོན་པ་གོན་དུས། ལམ་ལ་འགྲོ་དུས། གང་དུ་ཡིན་ན་ཡང་ཨ་ཙི་དངོས་གནས་དྲང་གནས་སྐྱེ་བོ་ཕལ་པ་གཅིག་དང་འདྲ་གི་མི་འདུག་བསམ་བསམ་ཅིག་ང་ཚོ་ལ་ཀུན་སྤྱོད་དེ་ཡོད་དགོས་གི་རེད། འདུལ་བ་གི་ནང་ནས་དཔེར་ན་ང་ཚོ་ཟ་མ་ཟ་ས་ནས་འགོ་ཅིག་བཙུགས་ན་འདུལ་བ་གི་ནང་ལོགས་ལ་ཡ་ཨ་ནི་ཟས་ཀྱི་སྡེ་ཚན་དགུ་ཙམ་ཡོད་རེད། དེ་ཚོ་ང་རང་ཚོས་ཉམས་སུ་ལེན་ཡག་གི་ཆེད་དུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ག་སེ་རྒྱུ་མཚན་མེད་པར་བཙན་སྐུལ་གཏོང་བ་ལྟ་བུ་མ་ཡིན་པ། དངོས་གནས་དྲང་གནས་ཀྱི་རྒྱུ་མཚན་ཚད་དང་ལྡན་པ་ཡོད་པའི་ཐོག་ནས། མི་འགྲོ་བ་མི་ཡི་ཀུན་སྤྱོད་དང། ང་རང་ཚོའི་རིན་ཐང་ལྡན་པའི་བསླབ་བྱ་ཅིག་ཆགས་ཀྱི་ཡོད་རེད་མ་གཏོགས་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ག་སེ་དེ་བཤད་ཡ་མ་རག་ནས། སྒྲུབ་ཡ་མ་རག་ནས་ལས་བསྡད་པ་གཏན་ནས་མ་རེད། ང་ཚོས་དགོངས་པ་བཞེས་དང་ཟ་མ་ཟ་དུས་གོང་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཅག་ཅག་ཟེར་བ་ཕུ་ཕུ་ཟེར་བ་ཧུ་ཧུ་ཟེར་བ་ཙུག་ཙུག་ཟེར་བ་དེ་ཚོ་འགྲིག་གི་མ་རེད་གསུངས་ཡོད་རེད། ག་འདྲ་གི་ཡག་པོ་འདུག། ང་རང་ཚོས་དེང་སང་གི་ཟ་མ་ཟ་ལུགས་བསམ་བློ་གཅིག་བཏང་དང། མང་ཆེ་ས་ལ་ཁག་མི་འདུག་བོད་ལ་ཡ་ཟས་ཀྱི་སྤྱོད་ལམ་གྱི་བསླབ་བྱ་དེ་ཕ་མས་རྒྱབ་ཐུབ་ཀྱི་ཡོད་མ་རེད། ཕ་མ་ལ་དེའི་སློབ་སྦྱོང་ཡོད་མཁན་དེ་ཧ་ཅང་གི་ཉུང་ཉུང་རེད། འཛམ་གླིང་ཕྱི་ལོགས་ཀྱི་ཡ་སྤྱོད་ལམ་ལ་ཅིག་ལྟ་དང། ཡར་རྒྱས་སོང་བའི་མི་དེ་ཚོའི་གི་སྤྱོད་ལམ་ལ་ཅིག་ལྟ་དང། ཟ་མ་ཟ་ལུགས་ཟེར་འདི། ང་ཚོའི་བོད་ཀྱི་ཟ་མ་ཟ་དུས་གོང་ལ་ཁ་མ་བཙུམ་བྱས་ཟ་ཞིག་ལབ་དུས་གོང་ལ། ག་འདྲ་ཞིག་ཟ་གི་འདུག་དྲང་མོ་བཤད་དང། དེ་འདྲའི་གནང་རྒྱུ་མི་འདུག།

ཅག་ཅག་ཕུ་ཙུག་ཙུག་ཕུ་ཕུ་ཟེར་ཙུག་ཙུག་ཟེར་ལྟ་བུ་དེ་འདྲ་བྱེད་རྒྱུ་མི་འདུག་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་རེད། ང་རང་ཚོ་རྣམ་པ་ཚོས་ག་དུས་ཡིན་ན་ཟས་ཀྱི་སྤྱོད་ལམ་གྱི་སྐབས་སུ། ངས་དེ་ནམ་རྒྱུན་ཟས་ཉལ་དྲུག་གི་ཡོད་འཕྲོད་བསྟེན་གྱི་ཐོག་ནས་བཤད་ན། ཞོགས་ཀས་ཞོགས་ཀས་ཀྱི་ཟ་མ་ཉིན་གུང་ཉིན་གུང་གི་ཟ་མ་དགོང་དག་དགོང་དག་གི་ཟ་མ་དངོས་གནས་དྲང་གནས་ཁོར་ཡུག་ཉི་མ་རྟག་པར་རེ་བཞིན

དུས་ཚོད་ཡ་དུས་ཚོད་ཀྱི་ཐོག་ལ་ཟ་བའི་དུས་ཚོད་ལ་ཟ། དེ་ཡང་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱིས་རྩོམ་སྟངས་མི་བྱ་གསུངས་པ་རེད། ཟས་ཟ་མ་མགོ་བཙུགས་ཚར་དུས། མཇུག་མ་རྫོགས་ཀྱི་བར་དུ་ཡར་རྒྱུག་མར་རྒྱུག་བྱེད་དེ་འདྲ་བྱེད་ཅེས་བྱེད་ཆོག་གི་མ་རེད། དེ་འདྲ་བྱེད་དུས་གོང་ལ་མི་ཕར་ཕྱོགས་ཅིག་གིས་བལྟས་ན་ཨ་ཙི། ཞལ་ལག་མཆོད་པའི་སྐབས་ལ་འོ་ཡ། ཁ་ནས་པའི་ཅག་ཅག་ཙུག་ཙུག་ཕུ་ཕུ་ཟེར་ཡ་དེ་འདྲ་མ་ཡིན་པ། ད་དུང་སྐད་ཆ་བཤད་ནས་ཟ་མ་ཟ་དང་ཧ་མ་གོ་བ་ཁ་གདངས་བྱས་དེ་ནས་སྐད་ཆ་བཤད་བྱས་མི་ཕར་ཕྱོགས་འདི་ཅོག་ཙེ་གཅིག་གི་སྒང་ལ་ཡང་མཉམ་དུ་ཟ་གི་ཡོད་ན་ཁ་ཆུ་དེ་ཚོ་ཐོར་ཐོར་བྱེད་འདུག་ཟེར་ན་འགྲིག་ས་མ་རེད་ར་ཡ། དངོས་གནས་དེ་འདྲ་བྱེད་ཀྱི་འདུག་བ། ཞེ་དྲག་ཅིག་བྱེད་ཀྱི་འདུག་བ། དེ་འདྲ་བྱེད་དུས་གོང་ལ་ཟས་ཟ་བའི་སྐབས་ལ་ཁ་བཙུམ་ནས།